ལོ་རེའི་གཞིས་སྤོའི་ལས་གཞི་དང་འབྲེལ་བའི་འགྱུར་བ་འགའ་ཞིག་བཏང་ཟིན་ཡང་གཞན་འགའ་ཞིག་འབྱུང་འགྱུར་གྱི་ཟླ་བ་ནང་ལག་བསྟར་བྱ་རྒྱུ་ཡིན་འདུག་དེ་ཡང་ཡུལ་སྐོར་སྤྲོ་འཆམ་དང་ཞིང་ལས་སྡེ་ཚན་ནང་ཕྱག་ལས་གནང་མཁན་འཕྲལ་སེལ་ཐོངས་མཆན་ལག་འཁྱེར་ཡོད་པའི་ལས་མི་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་མུ་མཐུད་གནས་ཆེད་ཐོངས་མཆན་ལག་འཁྱེར་དུས་འགྱངས་བྱེད་ཆོག་པ་དང་དེ་བཞིན་དབང་པོ་སྐྱོན་ཅན་དང་རྒན་གསོ་ལྟ་སྐྱོང། འཕྲོད་བསྟེན། ཞིང་ལས་འགྲུལ་པ་སྣེ་ལེན་སོགས་ཀྱི་ལས་རིགས་ཐོག་སློབ་སྦྱོང་གནང་མཁན་གྱི་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་ལས་དུས་མང་རུ་བཏང་ཡོད་པ་རེད། Julie Williams ལགས་ནི་དེབ་སྐྱེལ་ཡོད་པའི་གཞིས་སྤོའི་གནད་དོན་ཐོག་ཕྱག་ལས་གནང་མཁན་ཞིག་ཡིན་པ་དང Migration Down Under ཞེས་པའི་ཚོང་ལས་ཀྱི་སྦྱིན་བདག་ཡིན་འདུག་ཁོང་གིས། སྤྱིར་ཨོ་སི་ཀྲེ་ལི་ཡའི་གཞུང་གིས་ཕྱི་མི་གཞིས་སྤོ་བའི་ལས་གཞི་བརྒྱུད་གཞིས་སྤོ་བ་ཁྱོན་བསྡོམས་འབུམ་གཅིག་དང་ཁྲི་དྲུག་ཙམ་ཚད་གཞིར་བཟུང་ཡོད་ཀྱང་དེ་ཐོངས་མཆན་ལག་འཁྱེར་ཨང་མི་འདྲ་བའི་བར་ས་མིག་བགོས་ཡོད་ཅེས་ཁོང་གིས་གསུངས་དོན།
ས་མིག་བརྒྱ་ཆ་ལྔ་བཅུ་ཐམ་པ་ནི་ཁྱད་ལས་དང་ལག་ཤེས་ཀྱི་རྩལ་རིག་ཡོད་པའི་གཞིས་སྤོ་བ་དང་ཚོང་ལས་གསར་གཏོད། ཚོང་ལས་མ་འཛུགས་ཀྱི་ལས་གཞི་སོགས་ལ་ལོགས་སུ་བཞག་ཡོད་པ་དང་དེ་བཞིན་སྤྱི་ཟླ་བདུན་པའི་ཚེས་གཅིག་ནས་བཟུང་མ་འཛུགས་གནང་མཁན་གྱི་ཚོང་པ་རྣམས་ལ་ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མིའི་ཐོབ་ཐང་གང་མགྱོགས་སྤྲད་འཆར་ཡོད། ལྷག་པར་དུ་དེ་ལོར་ལག་རྩལ་ཅན་གྱི་ལས་མིའི་ལས་གཞིའི་འོག་དགོས་མཁོ་ཆེ་བའི་ལས་རིགས་ཁག་དཔེར་ན་མ་བྱན་དང་རྩིས་པ། ཨིན་ཇི་ནེར་སོགས་གནས་སྐབས་སུ་ལས་རིགས་ཁག་མི་འདྲ་བ་བཞི་བཅུ་ཞེ་གཅིག་ཙམ་དགོས་མཁོ་ཆེ་བའི་ལས་རིགས་ཀྱི་ཐོ་གཞུང་ན་བཀོད་ཡོད་པ་རེད། Work Visa Lawyers། ཞེས་པ་ཐོག་མར་དབུ་བརྙེས་མཁན་དང་དེར་གཞིས་སྤོའི་གནད་དོན་ཐོག་ཁྲིམས་རྩོད་པ Chris Johnston ལགས་ཀྱིས་འགྲེལ་བརྗོད་གནང་དོན།

དེར་བརྟེན་ད་ཆ་དུས་ཚོད་ཉུང་ཉུང་ཞིག་གི་ནང་ཚུད་ལ་ཐོངས་མཆན་ལག་ཁྱེར་མང་ཆེ་བ་ཞིག་སྤྲོད་རྒྱུ་ལྷག་ཡོད། དཔེར་ན་ཐོངས་མཆན་ཨང་གཅིག་བརྒྱད་དགུ་ཁྱོན་བསྡོམས་དྲུག་སྟོང་ལྔ་བརྒྱ་ཚད་བཀག་བྱས་ཡོད་ཀྱང་དེ་དངོས་སུ་བརྒྱ་ཆ་ཕྱེད་ཀ་དང་དེ་བས་ཉུང་བ་སྤྲད་པའི་གནས་སྟངས་ཤིག་གྱུར་ཡོད། ཨོ་སི་ཀྲི་ལི་ཡའི་གཞུང་གིས་ཞིང་ལས་པ་མ་འདང་བའི་དཀའ་ངལ་སེལ་ཆེད་ཨེ་སི་ཡཱན་རྒྱལ་ཁབ་བཅུ་ལ་ཞིང་ལས་པའི་ཐོངས་མཆན་གྱི་ལས་གཞི་རྒྱ་སྐྱེད་གཏང་རྒྱུ་གསལ་བསྒྲགས་བྱས་ཡོད་པ་རེད། དེ་བཞིན་ཨོ་སི་ཀྲི་ལི་ཡའི་བྱང་ཕྱོགས་དང་ས་མཐའ་ཁུལ་ཁག་ཏུ་ཡུལ་སྐོར་བ་དང་འགྲུལ་པ་སྣེ་ལེན་གྱི་ཚོང་ལས་ནང་ལས་ཀ་བྱེད་མཁན་ལས་བྱེད་པའི་ཐོངས་མཆན་ལག་ཁྱེར་ཡོད་མཁན་རྣམས་ལ་འགྱུར་བ་བཏང་ཡོད་པ་རེད། དེ་ཡང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གསུམ་པ་ནས་བཟུང་ལས་བྱེད་པའི་ཐོངས་མཆན་ཐོག་ཡོད་མཁན་རྣམས་དེ་སྔར་བཞིན་ཉིན་བརྒྱད་ཅུ་གྱ་བརྒྱད་རིང་ཞིང་ལས་བྱས་མེད་ཀྱང་ཐོངས་མཆན་དུས་འགྱངས་དང་སྙན་ཞུ་ཐེངས་གཉིས་པ་དེ་རྒྱག་ཆོག་པ་ཡིན་འདུག།

བཟའ་ཚང་གི་ཐོངས་མཆན་གྲངས་ཚད་དེ་སྔར་བཞིན་རང་འཇགས་ཡིན་པས་འདི་ལོ་ཡང་བཟའ་ཚང་གི་ཐོངས་མཆན་ལག་ཁྱེར་མང་པོ་ཞིག་སྤྲད་པ་དང་སྒུག་ཡུན་དུས་ཚོད་ཉུང་རུ་འགྲོ་ནས་ལོ་མང་རིང་ལས་འཕྲོ་ལྷག་པ་རྣམས་སངས་ཐུབ་པའི་རེ་བ་ཡོད། འོན་ཀྱང་ཇུ་ལི་ཝི་ལེམ་སི་ལགས་ཀྱིས། འདི་ལོའི་སྤྱི་ཟླ་དགུ་པ་ནས་བཟུང་བཟའ་ཚང་གི་ཐོངས་མཆན་ལག་ཁྱེར་དང་འབྲེལ་བའི་ཁྲིམས་བསྒྱུར་བཅོས་བཏང་བ་རྣམས་ལག་བསྟར་བྱས་ནས་བཟའ་ཚང་གི་ཐོངས་མཆན་སྙན་ཞུའི་བརྒྱུད་རིམ་དེ་སྔར་ལས་མགོ་རྙོག་པ་དང་དུས་ཡུན་རིང་བ་འགོར་བའི་ཉེན་ཁ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། At the moment, the visa applicant lodges their application and then the sponsor subsequently. ད་ལྟའི་ཆར་བཟའ་ཚང་གི་ཐོངས་མཆན་ཆེད་སྙན་ཞུ་རྒྱག་སྐབས་དེའི་འགན་ལེན་པ་སྦྱིན་བདག་དེས་སྙན་ཞུ་མཉམ་དུ་རྒྱག་གི་ཡོད། འོན་ཀྱང་འདི་ལོའི་སྤྱི་ཟླ་དགུ་པ་ནས་བཟུང་བཟའ་ཚང་གི་ཐོངས་མཆན་ཆེད་སྙན་ཞུ་མ་རྒྱག་གོང་ལ་དང་ཐོག་སྙན་ཞུ་རྒྱག་མི་དེའི་འགན་ལེན་པའི་སྙན་ཞུ་ལམ་ལྷོང་ཡོང་དགོས་པ་ཡིན། དེར་བརྟེན་བརྒྱུད་རིམ་དེ་སྔར་ལས་དུས་ཡུན་རིང་བ་འགོར་བའི་སེམས་ཁྲལ་འདུག་གང་ཡིན་ཟེར་ན་ད་ལྟའི་ཆར་ང་ཚོར་འགན་ལེན་པའི་སྙན་ཞུའི་བརྒྱུད་རིམ་དང་དེ་འགོར་ཡུན་ག་ཚོད་ཡོད་པའི་སྐོར་གོ་ཐོས་གང་ཡང་མེད། ཡང་དེ་བཞིན་སྤྱི་ཟླ་བཅུ་གཅིག་ནས་བཟུང་བཟའ་ཚང་གི་ཐོངས་མཆན་རིམ་པ་གཉིས་པ་གཏན་འཇགས་བཟའ་ཚང་གི་ཐོངས་མཆན་སྙན་ཞུ་རྒྱག་སྐབས་སྙན་ཞུ་རྒྱག་མི་དང་འགན་ལེན་མཁན་གྱི་བཟའ་ཚང་གཉིས་ཀ་དགོས་མཁོའི་དབྱིན་ཡིག་ཆ་རྐྱེན་ཚང་དགོས་པ་ཡིན་འདུག

ཡུལ་སྐོར་སྤྲོ་འཆམ་དང་འགྲུལ་པ་སྣེ་ལེན་གྱི་ཚོང་ལས་གཉིས་ཐོག་གནས་སྐབས་དགོས་མཁོ་ཤིན་ཏུ་ཆེ་བར་ངོས་འཛིན་ཡོད་པར་བརྟེན་སློབ་ཕྲུག་གི་ཐོངས་མཆན་དུ་ཡོད་མཁན་དང་ལས་རིགས་དེ་གཉིས་ནང་ལས་ཀ་བྱེད་མཁན་གྱི་རྒྱལ་སྤྱིའི་སློབ་ཕྲུག་རྣམས་ལ་གནས་སྐབས་རིང་གཟའ་འཁོར་གཉིས་རེར་ཆུ་ཚོད་བཞི་བཅུ་ལས་མང་བར་ལས་ཀ་ལས་ཆོག་པ་ཡིན།

དེ་ནི་ཉེ་ཆར་ཞིང་ལས་སྡེ་ཚན་ལ་ལས་མི་མ་འདང་བའི་དཀའ་ངལ་ཞིག་འཕྲད་བཞིན་ཡོད་པས་དེར་གདོང་ལེན་དང་དཀའ་ངལ་སེལ་ཆེད་ཐབས་ཤེས་ཤིག་ཡིན། ནམ་རྒྱུན་བྱས་ན་གུང་གསེང་དང་སྦྲགས་ལས་བྱེད་པའི་ཐོངས་མཆན་ཡོད་མཁན་རྣམས་ཞིང་ལས་བྱེད་ཀྱི་ཡོད་ཀྱང་ནད་ཡམས་ཀྱི་རྐྱེན་པས་གུང་གསེང་དང་ལས་བྱེད་པའི་ཐོངས་མཆན་ཐོག་ཡོང་མཁན་ལས་མི་མེད་པས་ཞིང་ལས་སྡེ་ཚན་ལ་དཀའ་ངལ་འཕྲད་བཞིན་ཡོད།

ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བདུན་པའི་ཚེས་གཅིག་ནས་བཟུང་ཨོ་སི་ཀྲི་ལི་ཡའི་མི་སེར་སྙན་ཞུའི་རིན་པ་འཕར་གྱི་ཡོད་པ་རེད། ཕྱི་མི་གཞིས་སྤོ་བ་མི་སེར་ཕུལ་བའི་སྙན་ཞུ་དེ་སྔར་ཨོ་སྒོར་ཉིས་བརྒྱ་བརྒྱད་ཅུ་གྱ་ལྔ་ཡིན་པ་དེ་ད་ཆ་ཨོ་སྒོར་བཞི་བརྒྱ་དགུ་བཅུ་ཡིན་པ་དང་ཡང་ཨོ་སི་ཀྲི་ལི་ཡའི་གདུང་རྒྱུད་ཡིན་པའི་མི་སེར་སྙན་ཞུ་དེ་སྔར་ཨོ་སྒོར་ཉིས་བརྒྱ་སུམ་ཅུ་ཡིན་པ་ལས་ད་ཆ་སུམ་བརྒྱ་བཅོ་ལྔ་ཡིན་འདུག། ཡང་དེ་བཞིན་ཕ་མའི་སྙན་ཞུ་མཉམ་དུ་ཚུད་པའི་ཕྲུ་གུ་ལོ་བཅོ་ལྔ་མན་ཆད་རྣམས་ལ་རིན་མེད་ཡིན་ཀྱང། ཕྲུ་གུ་ལོ་བཅོ་ལྔ་མན་ཆད་ཞིག་ལོགས་སུ་མི་སེར་སྙན་ཞུ་བརྒྱབ་པར་ཨོ་སྒོར་སུམ་བརྒྱ་ཡིན་འདུག་དེ་ཡང་གཞིས་སྤོས་བློན་ཆེན་སྐུ་ཞབས Alex Hawke མཆོག་གིས་མི་སེར་སྙན་ཞུའི་རིན་པ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་ད་བར་ཐེངས་དང་པོ་སྤར་བ་ཡིན་ཞེས་འགྲེལ་བརྗོད་གནང་འདུག་འོན་ཀྱང་ཁྲིམས་རྩོད་པ Chris Johnston ལགས་ཀྱིས་འདི་ལོའི་དངུལ་རྩིས་འཆར་གཞིའི་འོག་བློ་ཕམ་ཡོད་པའི་འགྱུར་བ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོ་དང་དེའི་རྗེས་སུ་གཏན་འཇགས་སྡོད་མིའི་ཐོབ་ཐང་རག་མཁན་གྱི་གཞིས་སྤོ་བ་ཚོ་དང་འབྲེལ་བ་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། གཏན་འཇགས་སྡོད་མི་གསར་པ་རྣམས་ལ་གཞུང་གི་སྐྱོབ་གསོ་ཐོབ་ཆེད་ལོ་བཞི་སྒུག་དགོས་པ་བཟོས་ཡོད། ངའི་བསམ་པ་དེ་གཞུང་གིས་གྲོན་ཆུང་བྱེད་ཐབས་ཤིག་རེད་བསམ་གྱི་འདུག་འོན་ཀྱང་དེ་ལས་འབྲས་བུ་ཡག་པ་ཅིག་ཐོན་གྱི་རེད་བསམ་གྱི་མི་འདུག་དེ་བས་གཞིས་སྤོ་བ་རྣམས་ལ་བསྙད་སྟངས་དཀའ་མོ་བཟོས་པ་ཞིག་རེད། ཨོ་སི་ཀྲི་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs dot com dot au slash tibetan དུ་བསྐྱོད་རོགས།